འོས་བསྡུའི་ཉིན་མོར་བདུན་ཕྲག་གཉིས་ལས་མེད་པའི་སྐབས་འདིར་སྲིད་འཛིན་འོས་བསྡུའི་རྩོད་སྡུར་ཐེངས་གཉིས་པ་དང་མཐའ་མ་དེ་བྱས་ཤིང་བརྗོད་བྱ་དང་པོ་ནི་ཏོག་དབྱིབས་རིམས་ནད་ཆགས། དེ་ནི་འཛམ་གླིང་རང་བཞིན་གྱི་རིམས་ནད་ཅིག་རེད་འཛམ་གླིང་ཡོངས་ལ་ཁྱབ་ཡོད་ཡོ་རོབ་དང་ས་ཁུལ་མང་པོ་ཞིག་ཏུ་ད་ལྟ་ཁྱབ་བཞིན་པ་མཐོང་དུ་ཡོད་ཟེར། སྲིད་འཛིན Trump གྱིས་འགོག་སྨན་སླེབས་ལ་ཉེ་བར་བརྗོད་པ་དང་སྦ་དྲན་གྱིས་ཨ་རི་བ་ཉིས་འབུམ་ཉིས་ཁྲི་ལྷག་གི་ཚེ་སྲོག་ཤོར་བའི་ཕྱིར་དྲག་པར་བཤད། མི་དེ་འདྲ་མང་པོ་ཞིག་གི་ཚེ་སྲོག་ཤོར་བར་འགན་ཁུར་ཡོད་མཁན་གྱི་མི་ཞིག་ནི་མུ་མཐུད་དུ་ཨ་རིའི་སྲིད་འཛིན་བྱ་མི་རུང་ཟེར། ཁོང་གཉིས་ཀྱིས་ཕན་ཚུན་ལ་རུལ་སུངས་ཀྱི་སྐྱོན་འཛུགས་བྱས། སྦ་དྲན་གྱི་བུ Hunter གྱིས་ཡུ་ཁུ་རེན་དང་ཨུ་རུ་སུ་གི་ནང་དུ་ཚོང་བརྒྱབ་ཡོད་ཅེས Trump ཀྱིས་བསྟན། ཧ་ཅང་ཐབས་སྡུག་གི་གློག་འཕྲིན་དེ་ཚང་མ་ལ་ལྟོས་དང་ཡོང་ཁུངས་མི་གསལ་བའི་སྒོར་མོ་མང་པོ་ཞིག་ཁྱོད་དང་ཁྱོད་ཀྱི་ཁྱིམ་ཚང་གི་སྦ་ཁུག་ནང་དུ་བཅུག་སྦ་དྲན་གྱིས་སྐྱོན་འཛུགས་དེ་ངོས་ལེན་བྱས་མེད། ངས་མི་ཚེ་གང་བོའི་རིང་ཕྱི་རྒྱལ་ནས་སྐར་མ་གང་ཡང་བླངས་མ་མྱོང། སྲིད་འཛིན་འདི་ཡིས་རྒྱ་ནག་ཏུ་གསང་བའི་དངུལ་ཁང་གི་ཐོ་བྱང་ཉར་ནས་རྒྱ་ནག་ལ་དཔྱ་ཁྲལ་ཡང་ཡང་འཇལ་བ་དང། རྒྱ་ནག་དང་མཉམ་དུ་ཚོང་ལས་བྱས་པ་ཤེས་རྟོགས་ཡོད་ཟེར། Trump གྱིས་རྒྱ་ནག་ཏུ་ཉར་བའི་དངུལ་ཁང་གི་ཐོ་བྱང་ནི་གསང་བ་མིན་པ་དང་ཁོང་གིས་འཛམ་གླང་གང་སར་ཚོང་རྒྱག་པ་ཡིན་ཟེར། ཁོང་གིས་ཉེ་བའི་ལོ་འགའ་ཞིག་གི་རིང་ཨ་རིའི་གཞུང་ལ་དཔྱ་ཁྲལ་ཉུང་ཙམ་དང་ཡང་ན་ཁྱོན་ནས་འཇལ་མེད་ཟེར་བའི་གསར་འགྱུར་དེ་རིགས་ངོས་ལེན་བྱས་མེད། ངས་འདས་པའི་ལོ་འགའ་ཞིག་གི་རིང་དཔྱ་ཁྲལ་སྔོན་འཇལ་བྱས་པ་ཡིན། ཨ་སྒོར་དུང་ཕྱུར་བཅུ་ཕྲག་མང་པོ་འཇལ་བ་ཡིན་ཟེར། རྩོད་སྡུར་འདི་ནི་ཨ་རིའི་བདེ་འཇགས་ལས་སྣེ་དག་གིས་འོས་བསྡུ་འདིར་ཕྱི་རྒྱལ་ཁག་གིས་ཐེ་གཏོགས་བྱེད་བཞིན་པའི་ཉེན་བརྡ་བཏང་བའི་སྐབས་དང་འཁེལ། ཨུ་རུ་སུ་ཡིས་དཀྲུག་བཞིན་པ་དང་རྒྱ་ནག་གིས་ཀྱང་ཐེ་གཏོགས་ངེས་ཅན་ཞིག་བྱེད་བཞིན་ཡོད། ཨི་རན་གྱིས་ཀྱང་ཇུས་གཏོགས་བྱེད་བཞིན་པ་ཤེས་སོང་ཟེར། Trump ཀྱིས་ཕྱི་རྒྱལ་གྱི་ཁ་གཏད་དག་གི་གདོང་ལེན་བྱས་པར་བཤད། ཨུ་རུ་སུ་གི་སྟེང་དུ་དྲག་པོ་བྱེད་མཁན་ང་ལས་ལྷག་ཅིག་མེད། ཨུ་རུ་སུ་ལ་དཔལ་འབྱོར་ཉེས་ཆད་བཅད་པ་ནི་ང་ལས་ལྷག་ཅིག་མེད། ངས་ནུབ་རྒྱ་མཚོའི་དམག་དོན་སྤྱི་ཆིངས་སྒྲིག་འཛུགས་ལ་ག་རེ་བྱས་པར་ལྟོས་དང་རྒྱལ་ཁབ་དེ་དག་གིས་ལོ་རེ་རེ་ལ་ཁ་སྣོན་ཨ་སྒོར་དུང་ཕྱུར་ཆིག་སྟོང་སུམ་བརྒྱ་སྤྲོད་པ་ནས་དུང་ཕྱུར་བཞི་སྟོང་ཉིས་བརྒྱ་སྤྲོད་པ་ཆགས་དེ་ནི་ཨུ་རུ་སུ་གི་ཁ་གཏད་ཀྱི་ཆེད་དུ་ཡིན་ཟེར། ཉམས་ཞིབ་པ་ཞིག་གིས་འོས་མི་གཉིས་ཀ་ཡག་པོ་བྱུང་བ་དང་དུས་ཚོད་གཅིག་དང་ཕྱེད་ཀའི་རིང་གི་མཇུག་ཏུ་སྦ་དྲན་གྱིས་ཡག་པོ་གནང་སོང་ཟེར། རྩོད་སྡུར་གྱི་མཐའ་མཇུག་ཏུ་ཁྱོད་ལ་འོས་ཤོག་མ་འཕངས་པའི་མི་རྣམས་ལ་ཅི་ཞིག་བརྗོད་འདོད་ཡོད་ཅེས་དྲི་བ་དྲིས་པའི་ལན་དུ། གཅིག་སྒྲིལ་བྱ་རྒྱུའི་བརྡ་ལན་གསལ་བོར་བསྟན་ནས་ད་ལྟའི་ཆབ་སྲིད་ནང་མཐོང་བའི་ཁ་ཐོར་དང་སྐྱོན་ནོར་ཅན་གྱི་རིགས་ལ་ངོ་རྒོལ་བྱས་སོང་ཟེར། Trump ནི་མཚམས་འཇོག་མཁན་ཞིག་མ་རེད་ཟེར། ཁོང་གིས་ཅི་ཞིག་བཤད་འདོད་པ་དེ་གསལ་བོ་རེད། སྦ་དྲན་དང་སྦ་དྲན་གྱི་བུ་ལ་སྐྱོན་འཛུགས་ཡོང་བཞིན་པ་དེ་ཆེ་རུ་སྒྲོག་རྒྱུ་དེ་རེད། ངས་བལྟས་ན་ནུས་བ་ཅུང་ཙམ་ཐོན་ཡོད་ཟེར། རྒྱལ་ཕམ་གསལ་བོ་མེད་པའི་རྩོད་སྡུར་འདི་ཡིས་འོས་འཕེན་པ་མང་པོ་ཞིག་གི་འོས་ཤོག་བསྒྱུར་མི་ཐུབ། མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་ཁྲོད་དུ་སྦ་དྲན་ལ་རྒྱབ་སྐྱོར་བ་མང་བ་ཡོད་པ་དང། ད་ནི་རྒྱལ་ཕམ་དབྱེ་ཐག་ཆོད་དཀའ་བའི་མངའ་སྡེ་འགའ་ཞིག་གི་ནང་ཁྱབ་བསྒྲགས་ཤུགས་ཆེན་བྱེད་བཞིན་ཡོད། ཨ་རི་བ་ས་ཡ་བཞི་བཅུ་ལྷག་གིས་ཐེངས་འདིའི་འོས་བསྡུའི་འོས་ཤོག་བླུགས་ཟིན་པ་རེད།